ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་དགུ་པ་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བརྒྱད། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་དགོས་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། དེང་སང། རྒྱ་ནག་ནང་ལ་ཏཱ་ལའི་བླ་མ་ལ་རྗེས་འབྲང་བྱེད་མཁན་འདི་ཇེ་མང་དུ་འགྲོ་བཞིན་པ་མ་ཟད། ནང་ཆོས་ལ་དོ་སྣང་བྱེད་མཁན་འདི་ཡང་ཇེ་ཆེ་རུ་འགྲོ་བཞིན་པ་སྐོར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རིགས་སློབ་མ་ལག་གཉིས་ཀྱི་གི་སློབ་ཟུར་རྣམས་ལ་བཀའ་སློབ་སྩལ་ཡོད་པའི་སྐོར་གྱི་གནས་ཚུལ་བཅས། ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ཡིན་ན། དགུང་ལོ་དྲུག་ཅུ་རེ་བརྒྱད་ཡིན་པའི་རྒྱ་ནག་གཞུང་གི་སྲིད་བློན་ལི་ཁེ་ཆང་གློ་བུར་དུ་སྙིང་ནད་ཕོག་སྟེ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོ་ཆུ་ཚོད་བཅུ་གཉིས་ཡོལ་ཙམ་ལ་རྒྱ་ནག་ཧྲང་ཧའེ་གྲོང་ཁྱེར་དུ་འདས་གྲོངས་སུ་ཕྱིན་འདུག་ཅིང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་ཞུ་གི་ཡིན། དེང་སང། རྒྱ་ནག་ནང་ལ་ཏཱ་ལའི་བླ་མ་ལ་རྗེས་འབྲང་བྱེད་མཁན་འདི་ཇེ་མང་དུ་འགྲོ་བཞིན་པ་མ་ཟད། ནང་ཆོས་ལ་དོ་སྣང་བྱེད་མཁན་འདི་ཡང་ཇེ་ཆེ་རུ་འགྲོ་བཞིན་པ་སྐོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རིགས་སློབ་མ་ལག་གཉིས་ཀྱི་གི་སློབ་ཟུར་རྣམས་ལ་བཀའ་སློབ་སྩལ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་བཞུགས་སྒར་རྡ་རམ་ས་ལ། རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ཀྱི་ལོ་ངོ་ལྔ་བཅུ་འཁོར་བ་དང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བ་དང་སྐབས་བསྟུན་ནས། བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བདུན་ཉིན། རིགས་སློབ་མ་ལག་གཉིས་ཀྱི་གི་སློབ་ཟུར་དང་བླ་སྤྲུལ་དགེ་བཤེས་རྣམས་དང། རྩོམ་པ་པོ་དང་རྩོམ་སྒྲིག་པ། གསུང་སྒྱུར་སོགས་ལ། སྤྱི་ཚོགས་ནང་ལ་ཕྱག་ལས་རྒྱ་ཆེན་གནང་མཁན་མང་དག་ཞིག་ཡོད་པ་རྣམས་ཀྱི་མཇལ་ཁར་བཅར་བའི་སྐབས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་སང་རྒྱ་ནག་ནང་ཏཱ་ལའི་བླ་མ་ལ་རྗེས་འབྲང་བྱེད་མཁན་དེ་ཇེ་མང་དུ་འགྲོ་བཞིན་པ་དང། ནང་ཆོས་ལ་དོ་སྣང་བྱེད་མཁན་དེ་ཇེ་ཆེ་རུ་འགྲོ་བཞིན་པ་སྐོར་རྒྱ་ནག་གཞུང་གིས་བརྗོད་བཞིན་པ་སྐོར ྋགོང་ས་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད།
ནམ་མཁའ་མ་ཟད་ཀྱི་བར་ལ་ཡ་དཔེ་གཞན་དོན་སྒྲུབ་བསམ་པ་ཅིག་གི་དཔེ་སེམས་ཐག་བཅད་བྱེད་ཀྱི་ཡོད

ང་ཚོས་ཨ་འདི་མི་ཐོག་འདི་དཀའ་ངལ་མང་པོ་འཕྲད་པ་རེད་དེ་ཡིན་ནའི་རྐྱེན་ངན་གྲོགས་སུ་གྱུར་ཏེ་གཅིག་གི་ཐོག་ནས་བྱས་གང་ལྟར་ད་འཛམ་བུ་གླིང་འདི་སྒང་ལ་བོད་གངས་ཅན་གྱི་ཕྱོགས་ལ་ཐད་ཀར་མཁན་ཆེན་ཞི་བ་འཚོ་དེ་ནས་ཡར་ཕྱིན་ན་ནཱ་ལེནྡྲའི་མཁས་པའི་དབང་པོ་ཚོས་སློབ་ཁྲིད་གནང་བཞག་པ་ད་ང་རང་ཚོ་བོད་པས་ཆུང་ཆུང་སྒང་ནས་ཅིག་བསླབ་བཞག་པ་ད་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཡོད་དེ་བ་དེ་ཡིན་དེ་གིས་འཛམ་བུ་གླིང་འདི་སྒང་ལ་ཕན་ཐོགས་རོགས་ག་འདྲའི་བྱེད་ཐུབ་ཀྱི་འདུག་བ་དེ་ཚང་མས་བསམ་བློ་ཡག་པོ་སྦྱངས་ཨ་ནི་ང་རའི་མི་ཚེ་ཕལ་ཆེར

ཕྱོགས་ཡོངས་ཀྱི་གནས་ཚུལ་ཏུ་གསང་བ་ཁོ་ནི་ཆོས་ཡོད་མཁན་ཡིན་ནའི་རེད་ཆོས་མེད་མཁན་ཡིན་ནའི་རེད་གང་ལྟར་བདེ་སྐྱིད་འདོད་མཁན་ཤ་སྟག་ཅིག་རེད་དེ་འདྲ་ཡིན་དུས་ང་རང་ཚོ་དེ་འདྲའི་གི་ཐོག་ནས་ད་ག་ད་དབྱིན་ཇིའི་སྐད་ལ་ཡང Secular Ethics ཟེར་དེ་གལ་ཆེན་པོ་འདུག་དམིགས་བསལ་ཆོས་དང་མ་འབྲེལ་བའི Secular ཐོག་ནས་ཡ་རབས་སྤྱོད་བཟང་བྱས། ཁྱེད་རང་ཚང་མ་ལོག་གིས་ཨ་ད་བར་དུ་ཧུར་ཐག་བྱས་པ་རེད་ད་དུང་ཧུར་ཐག་གནང་ཤོག་ཨ།
ཨེ་འདྲ་ཞིག། ཡང་དེང་སང་འཛམ་གླིང་འདིར་དེ་སྔ་ནང་ཆོས་ལ་དོ་སྣང་མེད་མཁན་ཚོ་གིས་གཞི་ནས་ནང་ཆོས་ལ་དོ་སྣང་གསར་པ་ཞིག་ཡོང་གི་ཡོད་པ་དང་སྐྱེ་བ་སྔ་ཕྱི་སོགས་གཏིང་རིང་པོ་ཡིན་ན་ཡང་འཕྲལ་དུ་ང་ཚོ་གི་སེམས་པ་ལ་ཞི་བདེ་ཞིག་ཡོང་བ་ནང་ཆོས་བསླབ་བྱ་ཡོད་པ་དེ་ཚོ་ཁ་ཡོད་ལག་ཡོད་གི་འཛམ་གླིང་འདི་ཡི་སྟེང་ལ་ཕན་ཐོགས་བྱུང་ཐུབ་པའི་སྐོར་བཀའ་སློབ་འདི་ལྟར་གནང་ཡོད་པ་རེད། ནང་དཀར་མ་སེར་གི་བར་ལ་ཡང་གཞན་དོན་སྒྲུབ་བསམ་པ་གཅིག་གིས་དཔེ་སེམས་ཐག་བཅད་ནས་བྱེད་ཀྱི་ཡོད་ཨ་ནི་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག་ཨ་ནི་དེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་ག་འདྲ་ཅིག་ཡིན་པ་འདི་གོ་མཚོན་ཐུབ་ཀྱི་ཡོད་རེད་དེ་རིང་ཁ་སང་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་སངས་རྒྱས་ཀྱི་ཆོས་མ་དར་ཟེར་དོ་ལུང་པ་མང་པོའི་ནང་ལོགས་ད་གཞི་ནས་ཅིག་སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་ཅིག་སླེབས་བསྡད་ཀྱི་འདུག་པ་བྱས་དེ་འདྲ་ཡིན་དུས་ཙམ་ད་ངས་དེ་ང་རས་ཀྲོག་ཀྲོག་བྱས་བཤད་པ་ད་མིན་ཏེ་གང་ལྟར་འཛམ་བུ་གླིང་འདི་སྒང་གི་ཆོས་དད་མེད་མཁན་ཚོས་ཡང་གཅིག་གི་ཏཱ་ལའི་བླ་མ་ཟེར་ལབ་དུས་ཙམ་ན་གཅིག་གི་སེམས་ཀྱི་ཞི་བདེ་བཤད་བསྡད་མཁན་ཅིག་ད་མང་པོ་གཅིག་གིས་དོ་སྣང་བྱེད་བསྡད་ཀྱི་ཡོད་རེད། རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ནི། རུ་ལ་དབུ་རྒྱན་བཏང་པ་ཀླུ་རྫོང་རྒྱ་མཚན་མཆོག་ནས་བཙུགས་གནང་སྟེ་ད་བར་མོ་ལོག་ཧྲིལ་པོ་སྔགས་ཆུ་རྡོ་ནུ་ཞོ་རྩ་སྔགས་ཁོར་ཡུག་གི་དུས་ཚིགས་རྡོ་རྟ་བཏུལ་ནས་ཤིང་རྟ་བཅོས་པ་ཚིག་ནུ་ཞོ་རྩ་སྔགས་ནི་རུ་ལ་མ་ལག་ནས་ཚུར་སྤེལ་གྱི་ཚོགས་པ་བཞི་ནི་ཐུགས་ཆེན་ཆོས་ལུགས་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་ཞུ་འབུལ་ཡོད་པའི་གནས་ཚུལ་ཐོན་གྱི། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་ཁག་ནས་ཨ་རིའི་སྲིད་འཛིན་ལས་ཁུངས་ཀྱི་འགན་འཁྲི་གཙོ་བོ་གསུམ་ལ། བོད་ནང་གི་བོད་མི་ཚོ་ཡི DNA ཟེར་བའི་རྒྱ་ནག་གཞུང་གིས་བོད་མི་ཚོ་ཡི་ཟུངས་ཁྲག་བསྡུ་རུག་བྱེད་བཞིན་པའི་གནས་སྟངས་དང་དེ་བཞིན་བོད་ཕྲུག་ཚོ་ཕ་མ་དང་ཁ་བྲལ་བཅུག་ནས་གཏན་འཇགས་སློབ་གྲྭ་ཁག་ནང་ལ་བཅུག་བཞིན་པའི་གནས་སྟངས་ཐད། རྒྱ་ནག་གཞུང་ལ་རྒྱལ་སྤྱིའི་ཐོག་ནས་ཉེས་ཆད་རྒྱག་རྒྱུ་སོགས་ཅིག་ལག་བསྟར་བྱེད་དགོས་པའི་སྐོར་འབོད་སྐུལ་ཞུས་ཡོད་པ་རེད། དེ་ཡང་ཨ་རི་གི་ཚོང་ལས་དྲུང་ཆེ་ཇི་ན་རེ་མོན་ཌོ་མཆོག་དང་ནོར་སྲིད་དྲུང་ཆེ་ཇེ་ནེ་ཊི་ཡེ་ལེན་མཆོག་དེ་བཞིན་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིང་ཀན་རྣམ་གསུམ་ལ།

ཉེས་ཆད་བརྒྱབ་དགོས་པ་སྐོར་བརྗོད་ཡོད་པ་རེད། ཡིག་འཕྲིན་དེ་ཡི་ནང་ལ་ཁྱེད་རྣམ་པ་ཚོ་ནས་གོང་བརྗོད་གི་གནས་ཚུལ་དེ་ཡི་གི་སྐོར་ནས་ལས་དོན་ཚང་ཕྱོགས་བྱ་ཐུབ་མེད་ཀྱི་དཔྱད་ཞིབ་ཚོགས་ཆུང་གི་འགན་འཁུར་མི་སྣ་གལ་ཆེ་ཁག་ཆགས་ཡོད་པས། ལས་དོན་དེ་ཡི་གི་གྲོས་ཚོགས་ཀྱི་ལས་གཞི་ཡི་ནང་གལ་ཆེ་ཡི་ཁ་སྣོན་བྱ་ཐུབ་པ་བྱས་པ་དེར་བོད་དབུས་གཙོས་པའི་གི་བོད་ཀྱི་གི་ས་ཁུལ་ཁག་ནང་ལ་རྒྱ་ནག་གཞུང་གི་བོད་མི་ཚོ་ཡི་ཟུངས་ཁྲག་བསྡུ་རུབ་བྱས་ནས་གི་ལས་དོན་སྤེལ་བཞིན་པའི་གི་ནང། ཨ་རི་གི་ལས་ཁུངས་ཁག་གི་ཐད་ཀར་དང་ཐད་ཀར་མ་ཡིན་པའི་གི་སྒོ་ནས་འབྲེལ་བ་ཆགས་པ་དེ་ཚོ་མེད་པ་བཟོ་ཐུབ་པའི་གི་མེད་པ་བཟོ་ཐུབ་པའི་གི་ཁྱེད་རྣམ་པ་ཚོ་ལ་ནུས་པ་ཡོད་པ་སྐོར་བརྗོད་ཡོད་པའི་གི་གནས་ཚུལ་ཐོན་གི། བོད་ནང་གི་བཅའ་སྡོད་སློབ་གྲྭ་ཡི་སྐོར་གྱི་ཕྱི་ཕྱོགས་སུ་བཞུགས་པའི་བོད་མི་ལས་འགུལ་བ་རྣམས་ཀྱིས་སྐྱོན་བརྗོད་བྱས་པར་བརྟེན་རྒྱ་ནག་གཞུང་གིས་ཉེ་ཆར། ཕྱི་རྒྱལ་གྱི་གསར་འགོད་པ་མི་གྲངས་བཅུ། བོད་ནང་ལ་རྒྱ་ནག་གཞུང་གིས་བཙུགས་པའི་གི་བཅའ་སྡོད་སློབ་གྲྭ་ཁག་ནང་ལ་ལྟ་སྐོར་དུ་འགྲོ་བཅུག་ཡོད་པ་སྐོར་སྤྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བདུན་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་གིས་འདས་པའི་གི་ལོ་ངོ་བཅུ་ཕྲག་ཁ་ཤས་ཀྱི་ནང། བོད་ཀྱི་གི་ས་ཁུལ་ཡོངས་རྫོགས་ནང་གི་གྲོང་གསེབ་ཀྱི་སློབ་གྲྭ་ཁག་སྒོ་བརྒྱབ་ནས་གི་གཏན་འཇགས་སློབ་གྲྭ་ཁག་ནང་ལ་འཛུལ་བ་དེ། བོད་ཕྲུག་ཚོ་གི་སློབ་སྦྱོང་གི་ཁོར་ཡུག་དེ་ཡག་པོ་ཞིག་བཟོ་ཡོད་པ་སོགས་ཀྱི་སྐོར་རྒྱ་ནག་གཞུང་གིས་བརྗོད་བཞིན་ཡོད་ན་ཡང་བོད་ཕྱི་ལ་ཡོད་པའི་གི་བོད་མི་རྣམས་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་རྒྱ་ནག་གཞུང་གི་གཏན་འཇགས་སློབ་གྲྭ་དེ་ནི་བོད་མི་ཡི་ཕྲུ་གུ་རྣམས་རྒྱ་རིགས་ལ་བསྒྱུར་རྒྱུ་གི་སྲིད་ཇུས་ཀྱི་ལག་བསྟར་བྱེད་བཞིན་ཡོད་པ་རེད་ཅེས་སྐྱོན་བརྗོད་བྱེད་བཞིན་པ་རེད། རྒྱ་ནག་གཞུང་གིས་རྒྱལ་སྤྱི་ཡི་མི་དམངས་ཀྱི་བསམ་བློ་དང་རྒྱབ་སྐྱོར་འཐོབ་རྒྱུ་ཡི་ཆེད་དུ་གོང་བརྗོད་ཀྱི་ཕྱི་རྒྱལ་གསར་འགོད་པ་དེ་དག་སི་ཁྲོན་ཞིང་ཆེན་གྱི་བོད་རིགས་བཞུགས་ས་ཀྱི་ས་ཁུལ་ཁག་གི་ས་ཁུལ་ཁག་གི་སློབ་ཕྲུག་ཁག་དང་དཔལ་འབྱོར་འཛུགས་སྐྲུན་གྱི་ལས་འཆར། ནང་པའི་དགོན་སྡེ་ཁག་དང་བོད་ཀྱི་གི་གསོ་བ་རིག་པ་སོགས་ཀྱི་གི་སྨན་ཁང་ཁག་ལ་ལྟ་སྐོར་ཁྲིད་ཡོད་པ་རེད། ཐེངས་འདིའི་རྒྱ་ནག་གཞུང་གི་གོ་སྒྲིག་བྱས་པའི་གི་ཕྱི་རྒྱལ་གྱི་གསར་འགོད་པ་རྣམས་ལྟ་སྐོར་ཁྲིད་ས་ཀྱི་བཅའ་སྡོད་སློབ་གྲྭ་ཁག་ནི་ནམ་རྒྱུན་ལ་དེ་དག་ནང་ལ་རྩ་བ་ནས་འགྲོ་བཅུག་གི་མེད་པ་རེད། ནིའུ་ཡོག་ཏུ་ཉིན་གྲངས་གསུམ་གི་རིང་ལ་སངས་རྒྱས་སྨན་ལྷ་ཡི་སྒྲུབ་མཆོད་དང་མི་དམངས་ལ་ནང་ཆོས་ངོ་སྤྲོད་ཚོགས་བཞིན་པའི་གི་གནས་ཚུལ་ཐོན་གི། དེ་ཡང་ཨ་རི་ཡི་གྲོང་ཁྱེར་ནིའུ་ཡོག་ཏུ་གནས་སྡོད་བྱེད་མཁན་སེར་སྨད་གྲྭ་ཚང་གི་དགེ་བཤེས་ཁག་ཅིག་དང་གྲྭ་ཟུར་ཁག་ཐུན་མོང་གིས་གོ་སྒྲིག་ཞུས་ཏེ་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་དུ་སྤྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བདུན་ནས་ཚེས་ཉི་ཤུ་རྩ་དགུ་བར་ཉིན་གྲངས་གསུམ་གི་རིང

འཚོགས་དགོས་པའི་གི་དམིགས་ཡུལ་མདོར་བསྡུས་ཤིག་མི་དམངས་ལ་ངོ་སྤྲོད་གནང་ཡོད་པ་དང། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ཉིན་དང་པོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྨན་ལྷ་མདོ་ཆོག་རྒྱས་པ་ཐུན་མོང་མ་ཡིན་པའི་གི་གདངས་དབྱངས་དང་བཅས་གསུང་རྒྱུ་དང། དེ་བཞིན་ཉིན་གཉིས་པ་ཡི་སྐབས་སུ་སངས་རྒྱས་སྨན་ལྷ་ཡི་དབང་གནང་རྒྱུ་དང། ནང་ཆོས་ངོ་སྤྲོད་གནང་རྒྱུ་སོགས་ཀྱི་གི་མཛད་རིམ་ཡོད་པའི་གི་གནས་ཚུལ་ཐོན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀིན་མཆོག་ལ་རྒྱལ་ཁབ་གཉིས་བར་གྱི་གཏིང་ཟབ་དང་ཕྱོགས་ཡོངས་ཀྱི་གྲོས་བསྡུར་ཡི་ཐོག་ནས་འབྲེལ་བ་བརྟན་པོ་ཡོང་གི་རེད་ཅེས་གསུངས་ཡོད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་དྲུག་ཉིན་ཨ་མི་རི་ཀ་ཡི་རྒྱལ་ས་ཝ་ཤིང་ཊོན་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་ཨ་མི་རི་ཀ་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀེན་མཆོག་གཉིས་བར་མཇལ་འཕྲད་གནང་པའི་སྐབས། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་གཏིང་ཟབ་དང་ཕྱོགས་ཡོངས་ཀྱི་ཐོག་ནས་གྲོས་མོལ་བྱས་ནས་ཀྱི་ཆོག་འགན་ནི་ཐག་གཅོད་བྱེད་རྒྱུ་དང་གོ་ནོར་ཐེབས་པ་རྣམས་ཉུང་དུ་གཏོང་རྒྱུ་ཡིན་པ་དང། ཨ་རི་དང་རྒྱ་ནག་གཉིས་བར་གྱི་གི་ཕན་ཚུན་ཕན་ཚུན་འབྲེལ་བ་དེ་བརྟན་པོ་ཡོང་བར་བྱེད་དགོས་ཅེས་ཤུགས་ཆེན་བཏོན་ཡོད་པ་རེད། ཨ་མི་རི་ཀ་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀེན་མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་གསུངས་པ་དེ་ལ་མོས་མཐུན་བྱས་པ་དང་ཆབས་ཅིག་གྲོས་མོལ་གྱི་ཐོག་ནས་མཐུན་སྒྲིལ་དང་མོས་མཐུན་བྱེད་རྒྱུ་དེ་ནི་ཕྱོགས་གཉིས་ཀ་གི་རེ་འདོད་ཞིག་རེད་ཅེས་ལན་འདེབས་བྱས་ཡོད་པ་རེད། དེ་དང་ཕྱོགས་མཚུངས་ཁོང་གིས་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པ་དེ་ལ་མྱ་ངན་གུས་བཏུད་དང་སེམས་གསོ་གནང་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དྲུག་ནས་ཚེས་ཉི་ཤུ་རྩ་བརྒྱད་བར་ཉིན་གསུམ་གཅིག་གི་རིང་ཨ་རིའི་ནང་ལ་འཚམས་འདྲིར་ཕེབས་པ་དེ་གི་དམིགས་ཡུལ་གཙོ་བོ་དེ་ནི་རྒྱལ་ཁབ་གཉིས་བར་གྱི་འགྲན་བསྡུར་ཆེན་མོ་ཞིག་ཡོང་བཞིན་པ་དེ་འབྲེལ་ལམ་གྱི་བརྒྱུད་ནས་ཕན་ཚུན་མི་མཐུན་པའི་གི་དཀའ་ངལ་རྣམས་སེལ་ཐབས་ཀྱི་ཆེད་དུ་ཡིན་པ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ནས་ཚེས་བཅུ་བདུན་བར།

དགུང་ལོ་དྲུག་ཅུ་རེ་བརྒྱད་ཡིན་པའི་རྒྱ་ནག་གཞུང་གི་སྲིད་བློན་ལི་ཁེ་ཆང་གློ་བུར་དུ་སྙིང་ནད་ཕོག་སྟེ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོ་ཆུ་ཚོད་བཅུ་གཉིས་ཡོལ་ཙམ་ལ་རྒྱ་ནག་ཧྲང་ཧའེ་གྲོང་ཁྱེར་དུ་འདས་གྲོངས་སུ་ཕྱིན་འདུག་ཅིང་དེ་སྔ་ཉིས་སྟོང་བཅུ་གསུམ་ལོར་ཁོང་རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་དུ་བསྐོ་བཞག་གནང་བ་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་བར་འདས་པའི་ལོ་ངོ་བཅུ་ཕྲག་གཅིག་གི་རིང་རྒྱ་ནག་གི་དཔོན་རིགས་མཐོ་ཤོས་གཉིས་པའི་ལས་འགན་བསྒྲུབས་ཡོད་པ་རེད། ཁོང་ནི་བོད་ནང་དྲག་པོའི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་ལོ་རྒྱུས་ཀྱི་ནག་ཉེས་ཅན་གྱི་རྒྱ་ནག་གི་དཔོན་རིགས་ཤིག་ལ་ངོས་འཛིན་བྱེད་མུས་ཡིན་པ་མ་ཟད་དེ་སྔོན་ཉིས་སྟོང་བཅོ་བརྒྱད་ལོར་ཁོང་བོད་ཀྱི་རྒྱལ་ས་ལྷ་སར་ལྟ་སྐོར་ཕྱིན་ནས་བོད་ནི་རྒྱ་ནག་གི་ནམ་ཡང་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་ཚུལ་བརྗོད་ཡོད་པ་རེད། དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་བོད་དང་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་གླེང་བའི་སྐབས་རྒྱ་མིའི་དཔོན་རིགས་ཚོས་སྲིད་བྱུས་ལག་བསྟར་བྱེད་ཕྱོགས་ནི་གཅིག་མཚུངས་ལྟ་བུ་ཡིན་པའི་ཁར་ལི་ཁེ་ཆང་རྒྱ་ནག་གི་སྲིད་བློན་དུ་བསྐོ་གཞག་བྱས་པའི་རྗེས་སུ་ཡང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་ཕྱིན་ཡོད་པ་ལས་བཟང་ཕྱོགས་ཀྱི་འགྱུར་བ་གང་ཡང་བཏང་མེད་ཅེས་འགྲེལ་བརྗོད་གནང་བྱུང། ལྷག་པར་དུ་བོད་དོན་དང་འབྲེལ་བའི་དུས་ལ་ཧ་ལམ་ཁེ་ཆང་གི་བཤད་ཡག་ལ་དཔོན་གྱི་མྱོང་རེད་ཨང་དེ་འདྲ་ཡིན་པ་ཡིན་དུས། སྲིད་འཛིན་ཞི་ཅིན་ཕིང་གིས་ཉིས་སྟོང་བཅོ་ལྔ་བཅུ་དྲུག་ནས་རིམ་པ་བཞིན་དེ་ནི་བོད་དང་འབྲེལ་བའི་གྲངས་ཉུང་མི་རིགས་སྲིད་ཇུས་ལ་མཁྲེགས་འཛིན་དང་ནི་དཔལ་དེ་གཡོན་ཐལ་དམ་དྲག་ཆེ་རུ་ཆེ་རུ་འགྲོ་བའི་སྐབས་སུ་དེ་ཚོ་གི་ནང་ལ། ཨ་ནེ་དེ་ཙམ་གྱི་གཅིག་བསམ་འཆར་བཤད་ཐུབ་མཁན་དང་དེ་ཙམ་འགྱུར་བ་བཏང་ཐུབ་མཁན་གི་མི་གཅིག་ཀྱང་བྱུང་མེད་མ་མ་ཚད་ཨ་ནེ་སྲིད་བློན་ལི་ཁེ་ཆང་ཁོ་ཚོ་ཡང་དེ་ག་རང་གི་འུར་ལ་ཨག་ལག་བརྡ་བྱེད་མཁན་འདྲ་པོར་འགྲོ་བསྡད་ཡོད་པ་ཡིན་དུས། ཨོ་བོད་དོན་སྐོར་ལ་ཨ་ནེ་རྒྱ་ནག་གི་འགོ་ཁྲིད་སུ་ཡིན་པ་ཡིན་ན་ཡང་ཨ་ནེ་ཡག་པོ་ཞེ་དྲག་མཐོང་ཡ་མེད་པ་འདི་ཧ་ཅང་གསལ་པོ་ཆགས་གི་འདུག། ཡང་ལི་ཁེ་ཆང་གིས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལ་འགྱུར་བ་གང་ཡང་བཏང་མེད་ཀྱང་རྒྱ་ནག་སྤྱི་ཡི་དཔལ་འབྱོར་གྱི་གནས་སྟངས་ཡར་རྒྱས་བཏང་ཡོད་པ་དཔལ་འབྱོར་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་ཅིང། རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་སྐུ་ཞབས Kalpit ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Li Keqiang's Legacy།
དེ་སྔོན་རྒྱ་ནག་ནང་དུ་ཏོག་དབྱིབས་ནད་དུག་ཁྱབ་བརྡལ་བྱས་པའི་སྐབས་སུ་ཁོང་གིས་སྲིད་ཇུས་ལག་བསྟར་བྱེད་ཕྱོགས་དང་ཞི་ཅིན་ཕིང་གི་ལངས་ཕྱོགས་གཉིས་མ་མཐུན་པའི་རྐྱེན་གྱིས་ཕྱོགས་གཉིས་བར་འགལ་ཟླ་བྱུང་ཡོད། ཏོག་དབྱིབས་ནད་དུག་ཁྱབ་པའི་རྒྱ་ནག་གི་གྲོང་ཁྱེར་མང་པོ་ཞིག་གི་ནང་ཁོང་ལྟ་སྐོར་ཕྱིན་ཏེ་དམིགས་བསལ་རྒྱ་ནག་གི་གཞོན་སྐྱེས་ཁྲོད་ཁོང་ལ་བསྔགས་བརྗོད་བྱེད་མཁན་ཡང་བྱུང་ཡོད། ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་དུག་རྩ་མེད་ཀྱི་སྲིད་ཇུས Zero Covid Policy དེ་བཞིན་ལག་བསྟར་བྱས་ཏེ་རྒྱ་ནག་རྒྱལ་ནང་ནང་དཀའ་ངལ་ཤུགས་ཆེན་འཕྲད་བཞིན་པའི་སྐབས་དེར་ལི་ཁེ་ཆང་གིས་ཚོར་ཤུགས་ཆེན་པོས་ཏོག་དབྱིབས་ནད་དུག་རྩ་མེད་ཀྱི་སྲིད་ཇུས་དེ་བཞིན་མི་མང་གི་བདེ་སྡུག་གཙོ་བཟུང་གིས་ལག་བསྟར་དགོས་པའི་བརྗོད་མཁན་རྒྱ་ནག་གི་དཔོན་རིགས་དེ་ཡིན་ཞེས་གསུངས་བྱུང། གཞན་ཡང་ལི་ཁེ་ཆང་གིས་སྲིད་བློན་གྱི་འགན་འཁུར་བའི་དུས་དེར་རྒྱ་ནག་གི་ཆེས་མཐོའི་དཔོན་རིགས་དབར་སྲིད་ཇུས་ལག་བསྟར་བྱེད་ཕྱོགས་ཐད་འགལ་ཟླ་ཤུགས་ཆེན་ཡོད་པ་མངོན་གསལ་དོད་རུ་ཕྱིན་ཡོད། དཔེར་ན་ཞི་ཅིན་ཕིང་གིས་དབུལ་སྒྲོལ་འགག་སྒྲོལ་གྱི་སྲིད་ཇུས་ཟེར་བ་ལག་བསྟར་བྱས་ནས་འབྱུང་འགྱུར་རྒྱ་ནག་ནང་དབུལ་ཕོངས་མེད་པ་བཟོ་རྒྱུ་ཡིན་ཚུལ་བརྗོད་བཞིན་པའི་དུས་སྐབས་ཤིག་ལ་ལི་ཁེ་ཆང་གིས་རྒྱ་ནག་ནང་དུ་མི་འབོར་དུང་ཕྱུར་དྲུག་ལྷག་གི་ཟླ་རེའི་ཡོང་འབབ་རྒྱ་སྒོར་གཅིག་སྟོང་ཙམ་ཡིན་པ་འདི་ནི་རྒྱ་ནག་གི་གྲོང་ཁྱེར་རིམ་པ་གཉིས་པ་དང་གསུམ་པ་བཅས་ལ་མཚོན་ན་ཁང་གླའང་འདང་མིན་གྱི་གནད་དོན་ཞིག་ཡིན་པ་སོགས་ཀྱིས་ཞི་ཅིན་ཕིང་གིས་བཤད་པའི་སྐད་ཆ་མང་པོ་ཞིག་འུར་སྒྲོག་ཡིན་པར་བརྡ་ལན་སྤྲད་ཡོད་ཅེས་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས། འགྲེལ་བརྗོད་གནང་བྱུང། ལི་ཁེ་ཆང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་རྒྱ་ནག་གི་གྲོང་ཁྱེར་ཧའེ་ཧྥེ་དུ་སྐྱེས་ཤིང་པེ་ཀིན་གཙུག་ལག་སློབ་ཆེན་དུ་ཁྲིམས་ཀྱི་ཐོག་ལ་སློབ་ཐོན་ཟིན་འདུག་པ་དང་རྒྱ་ནག་གི་ཞིང་ཆེན་ཧའེ་ནན་དུ་རྒྱ་ནག་དམར་ཤོག་ཚོགས་པའི་ལས་བྱེད་པ་ཆགས་ཏེ་དེ་ནས་རིམ་པས་ཐེམ་པ་རིམ་འཛེགས་ཀྱིས་རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཆགས་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཨ་རིའི་རྒྱལ་ས་ལྡི་སིའི་ནང་ཕེབས་ནས་ཨ་རིའི་ཆེས་མཐོའི་དཔོན་རིགས་ཁག་དང་མཇལ་འཕྲད་གནང་བཞིན་པ་གི་སྐབས། ཟླ་འདི་གི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་ཕྱི་དྲོ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་དང་འབྲེལ་བ་གི་ལས་དོན་ཚོགས་ཆུང་གི་ཚོགས་གཙོ། Mike Gallagher། ལགས་ཀྱི་གཙོ་བོ་སྣེ་ཁྲིད་ཐོག་ཨ་རིའི་གྲོས་ཚོགས་ཀྱི་མདུན་ཐང་དུ་གསར་འགོད་གསལ་བསྒྲགས་འཚོགས་ནས།

ཆོས་ནས་ནི་གོ་སྐབས་ཡག་པོ་ཆེ་མཐོང་ས། ཡང་གོང་ཞུས་ཨ་རི་གྲོས་ཚོགས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་དང་འབྲེལ་བ་གི་ལས་དོན་ཚོགས་ཆུང་གི་དྲ་ཐོག་དང། གོང་ཞུས་གསར་འགོད་གསལ་བསྒྲགས་ནང་མཉམ་ཞུགས་གནང་མཁན་ཚེ་ལྷ་མོ་ལགས་ཀྱིས་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ། ང་ཚོ་གི་སློབ་གྲྭ་དང་དགོན་སྡེ་མང་པོ་གཏོར་བཤིག་བཏང་ཡོད་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གླེང་སློང་གནང་དགོས་ཞེས་འབོད་སྐུལ་ཞུས་པ་གི་སྐད་ཆ

དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་འཛམ་གླིང་ནང་གི་རི་བོ་མཐོ་ཤོས་ཨང་དྲུག་པ་བོད་མཐོ་སྒང་ས་ཁུལ་གྱི་རི་བོ་ཇོ་བོ་དབུ་ཡ་ཟེར་བ་དེ་ལ་འགྲོ་བསྐྱོད་ཀྱིས་གནམ་གཤིས་ཧ་ཅང་གྲང་ངར་ཆེ་བའི་ས་ཁུལ་དེ་ལ། བརྟག་དཔྱད་ཞིབ་འཇུག་མཛད་བཞིན་ཡོད་པའི་སྐོར་གནས་ཚུལ་ཐོན་པ་དང་འབྲེལ་དེ་སྔ་རི་བོ་གངས་རི་ཇོ་མོ་གླང་མ་དང་རི་བོ་ཇོ་བོ་དབུ་ཡག་གཉིས་ཀ་ལ་འཛེགས་མྱོང་བ་ཀརྨ་བཟང་པོ་ཤར་པ་ལགས་སུ་དྲི་རྩད་ཞུས་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན་དེའང་ད་རིང་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་སྔ་དྲོའི་ཕོ་ཉ་ཟེར་བའི་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་ཞིག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡག་ཟེར་བའི་རི་རྩེ་རུ་འཛེགས་ཏེ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ཉམས་ཞིབ་ཀྱི་ཆེད་དུ་འབྱོར་ཡོད་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེ་དག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་ཅོ་ཡུ་ཟེར་བའམ་བོད་སྐད་དུ་རི་བོ་ཇོ་བོ་དབུ་ཡག་ཟེར་བའི་སྟེང་དུ་འཛེགས་པའི་སྐོར་རྒྱ་ནག་གི་ཚན་རིག་ཉམས་ཞིབ་དང་སྐོར་སྐྱོད་རུ་ཁག་དེའི་འགོ་ཁྲིད་ཨན་བྷེ་ཞང་ཟེར་བ་དེས་རྒྱ་ནག་གི་ཚན་རིག་ཉམས་ཞིབ་དེའི་ལས་དོན་ནང་ཚན་རིག་ཉམས་ཞིབ་པའི་རུ་ཁག་བཞིའི་ནང་ནས། ཚན་རིག་ཉམས་ཞིབ་པ་ཁྱོན་བརྒྱ་དང་ཉི་ཤུ་ལྷག་གིས་ཉམས་ཞིབ་གནང་བཞིན་ཡོད་པ་དེས། རི་བོ་མཐོ་བའི་ས་ཁུལ་དེའི་ཁུལ་དུ་གནམ་གཤིས་འགྱུར་ལྡོག་དེ་དག་གི་ཐོག་ནས་མཚོ་བོད་མཐོ་སྒང་གི་ཁོར་ཡུག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་ཤེས་རྟོགས་ཐུབ་པའི་དམིགས་ཡུལ་བཟུང་གི་ཡོད་པ་མ་ཚད། ཉམས་ཞིབ་དེའི་བརྒྱུད་དེ་ཨེ་ཤེ་ཡའི་ཆུ་བོའི་འབྱུང་ཁུངས་ལ་འགྱུར་ལྡོག་སོང་བ་དེའི་ཐོག་ནས་ཁོར་ཡུག་དང། ནག་རྫས་ཀར་བོན་གི་འཁོར་རྒྱུག་དང་ཁོར་ཡུག་སྲུང་སྐྱོབ་བཅས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་མིན་སྐོར་ཚན་རིག་ཉམས་ཞིབ་པ་ཁོང་རྣམས་ཀྱིས་ཉམས་ཞིབ་མཛད་རྒྱུའི་ཁོངས་སུ་ཡོད་པའི་གནས་ཚུལ་ཐོན་གདའ། ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་སོགས་ཀྱིས་ཁོར་ཡུག་སྲུང་སྐྱོབ་དང་ཉམས་ཞིབ་ཀྱི་མིང་ཐོག་ནས་ལས་དོན་ཅི་འདྲ་ཞིག་སྤེལ་ནའང་དེ་དག་ནི་རྒྱ་ནག་རང་ཉིད་ཀྱི་དགོས་མཁོ་དང་ཁེ་ཕན་གྱི་ཆེད་དུ་ཡིན་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་རྒྱ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ད་རྒྱ་ནག་གཞུང་གིས་བོད་ཀྱི་ས་ཐོག་ལ་ཅིག་རེ་དང་ད་ཅིག་ཁོར་ཡུག་དང་ག་རེ་ཞིབ་འཇུག་བྱས་ན་དེའི་གི་དམིགས་ཡུལ་དེ་དེ་ཨ་ནི་ས་གནས་དེའི་གི་ཁོར་ཡུག་སྲུང་སྐྱོབ་དང་ལྷག་པར་དུ་ས་གནས་དེའི་བསྡད་མཁན་གི་མི་མང་གི་ཆེད་དུ་ཞིབ་འཇུག་བྱེད་གི་ཡོད་ཡ། ད་བར་དུ་བྱུང་མྱོང་ཡོད་མ་རེད། ཚང་མ་རྒྱ་ནག་ཁོ་རང་ཚོའི་དགོས་མཁོ་དང་རྒྱ་ནག་གཞུང་གིས། དམག་དོན་དང་ཆབ་སྲིད་དང་རྒྱ་ནག་མི་རིགས་ང་ཚོའི་ས་གནས་ས་ཐོག་གི་བོད་མི་རིགས་ལ་ཕན་ཡ་དང་བོད་མི་རིགས་ཀྱི་མ་འོངས་མདུན་ལམ་ལ་བསམ་བློ་བཏང་ཞིབ་འཇུག་བྱེད་གི་མེད་ཡ་དེ་གསལ་པོ་རེད་དེ་རྒྱ་ནག་ཁོ་རང་ཚོའི་དགོས་མཁོ་དང་ཁོ་རང་ཚོ་གི་འཛམ་གླིང་ནང་གི་ཁྱིམ་མཚེས་རྒྱལ་ཁབ་གདོང་ལེན་བྱེད་ཡ་ལ་སོགས་པ་ཨ་ནི་ཁོ་རང་ཚོ་གི་དགོས་མཁོ་གི་ཆེད་དུ་ཞིབ་འཇུག་བྱེད་གི་ཡོད་མ་གཏོགས་ཨ་ནི་བོད་མི་རིགས་ལ་ཕན་ཡ་དང་བོད་གི་ས་ཐོག་གི་ཁོར་ཡུག་འགྱུར་བ་ལ་ཕན་ཡ་དེ་འདྲ་བསམ་བློ་བཏང་དེའི་ཆེད་དུ་མ་རེད་བྱེད་ཡ་དེ་གསལ་པོ་རེད་ལ།
དེ་ནི་དེང་སྐབས་ཨ་རིའི་ནུབ་བྱང་པོར་ལེན་ནང་བཞུགས་བཞིན་པ་སྐུ་ཞབས་ཀརྨ་བཟང་པོ་ཤར་པ་ལགས་ཁོང་ནི་དེ་སྔ་གངས་རི་ཇོ་མོ་གླང་མ་དང་རི་བོ་ཇོ་བོ་དབུ་ཡག་བཅས་ལ་འཛེགས་མྱོང་མི་ཞིག་ཡིན་པ་ལ་ཁོང་ལ་རི་བོ་ཇོ་བོ་དབུ་ཡག་དང་གངས་རི་ཇོ་མོ་གླང་མའི་རི་རྩེ་ལ་འཛེགས་པའི་ཉམས་མྱོང་དང་མྱོང་ཚོར་སྐོར་དྲི་རྩད་ཞུས་པའི་སྐབས་སུ་ཐོག་མར་ཁོང་གི་སྐོར་ངོ་སྤྲོད་གནང་རོགས་ཞུས་པར་ཁོང་གིས་དབྱིན་སྐད་ཀྱི་ཐོག་ནས

ལོ་བཅུ་དྲུག་ཙམ་གྱི་བར་དུ་བསྡད་དེ་སློབ་གྲྭ་རུ་ཕྱིན་ནས་སློབ་སྦྱོང་བགྱིས་པའི་རྗེས་སུ་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུ་ནང་ཆེས་མཐོའི་སློབ་སྦྱོང་གི་ཆེད་དུ་བསྐྱོད་དེ། བལ་ཡུལ་གྱི་རྒྱལ་སའི་ནང་ཡོད་པའི་ཀྲི་རི་བྷུ་བན་གཙུག་ལག་སློབ་གྲྭ་ནས་ཁྲིམས་ཀྱི་ཐོག་ལ་ལོ་ལྔའི་རིང་ལ་སློབ་སྦྱོང་བགྱིས་ཏེ་ཁྲིམས་ཀྱི་གཙུག་ལག་སློབ་ཐོན་གནང་ཡོད་པ་དང། དེ་བཞིན་གསར་འགོད་ཀྱི་སློབ་སྦྱོང་དང་དབྱིན་ཇིའི་སྐད་ཀྱི་ཐོག་སློབ་སྦྱོང་གནང་ཡོད་པ་དང། དེ་ནས་ཁོང་ད་ཆ་ཨ་རིའི་ནུབ་བྱང Portland རུ་གནས་སྡོད་བྱེད་བཞིན་ཡོད་ཀྱང།

བྲིས་ནས་རི་བོ་ཇོ་བོ་དབུ་ཡ་དེ་རི་བོ་མཐོ་གྲས་ཤིག་ཡིན་པ་ཙམ་དུ་མ་ཚད་རི་བོ་ཇོ་བོ་དབུ་ཡ་དེ་ནི་ཧ་ཅང་མཛེས་སྡུག་ལྡན་པའི་རི་བོ་ཞིག་ཀྱང་ཡིན་པ་དང་རི་བོ་དེ་ལ་ཆོ་ཡུ་ཟེར་ནས་མིང་ཐོགས་དགོས་དོན་དེ་ནི་རི་བོ་དེའི་ལྷོ་ཕྱོགས་སུ་བལ་ཡུལ་གྱི་ས་ཁོངས་སུ་ཡོད་པའི་གཡུ་ཡི་མདོག་ལྟར་དུ་ཡོད་པའི་མཚོ་དེ་ཆགས་ཡོད་པ་ལ་བརྟེན་ནས་བོད་མི་དང་ཤར་པ་ཚོས་ཆུ་དང་མཚོ་དང་མཚོ་མདོག་གཡུ་ལྟར་ཡོད་པའི་ཆ་ནས་མཚོ་གཡུ་ཟེར་ནས་རི་བོ་དེ་ལ།

ཁོང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་སྤྱི་ཟླ་བཅུ་བའི་ཚེས་བཅུ་དགུ་ཉིན་རི་བོ་ཇོ་བོ་དབུ་ཡ་ཡི་རྩེ་ལ་ཐོག་མར་འཛེགས་མི་དེ་ཨོསྟྲེ་ལི་ཡའི་རི་འཛེགས་པ་ཧུ་བར་ཏྲེ་ཆི་དང་ཇོ་སིབ་ཇོ་ཤི་ལར་དང་པ་སངས་ཟླ་བ་ཤར་པ་གསུམ་ཡིན་པ་དང། དེ་ནས་དེའི་རྗེས་སུ་རི་བོ་ཇོ་བོ་དབུ་ཡ་ཟེར་བའམ་རི་བོ་ཆོ་ཡུ་ཟེར་བའི་རི་བོ་དེ་ལ་འཛེགས་མི་རི་འཛེགས་པའི་སྡེ་ཁག་བརྒྱ་ཕྲག་མང་པོ་བྱུང་ཡོད་པ་དང་བར་ཁ་ས་མཚམས་ནས

རི་བོ་མང་པོ་ཞིག་མཐའ་ནས་བསྐོར་ནས་ཡོད་པ་དེ་རི་བོ་ཇོ་བོ་དབུ་ཡའི་རྩེ་ནས་མཇལ་ཐུབ་བཞིན་ཡོད་པ་དེ་ནི་མཛེས་སྡུག་ལྡན་པའི་ལྟ་སྣང་དང་མཐོང་སྣང་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། འཛམ་གླིང་གི་གངས་རི་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཀྲར་བརྒྱད་སྟོང་ཉིས་བརྒྱ་བཅུ་མེད་གཅིག་ཙམ་ཡོད་པ་དང། རི་བོ་དེ་ནི་བོད་ཀྱི་སྟོད་གངས་རིན་པོ་ཆེ་ནས་ཤར་ཕྱོགས་སུ་ཀི་ལོ་མི་ཀྲ་སུམ་བཅུ་ཙམ་གྱི་ས་ལ་ཆགས་ཡོད་པ་དང། རི་བོ་དེ་ནི་བལ་ཡུལ་གྱི་ཤར་པའི་གནས་ཡུལ་སོ་ལོ་ཁུམ་བུ་ས་ཁུལ་གྱི་ས་མཚམས་བར་ལ་ཆགས་ཡོད་པ་རེད། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར། སླར་ཡང་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།